ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིར་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས། Australia Tibetan Youth Association། སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ཐེངས་འདིའི་བཅར་འདྲི་ལེ་ཚན་ནང་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་ཀྱི་འགན་འཁུར་བ། མགོན་པོ་བཀྲ་ཤིས་ལགས་དང་བཅར་འདྲི་གླེང་མོལ་ཞུ་གི་ཡིན། མགོན་པོ་བཀྲ་ཤིས་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས། ཐོག་མ་དེ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་དེ་ག་དུས་བཙུགས་པ་རེད་ཨ་ནི་དེ་གི་བྱུང་རིམ་འདྲ་པོ་དེ་ག་འདྲ་འདྲ་པོ་ཅིག་ཆགས་ཡོད་རེད་དེ་ཅིག་ངོ་སྤྲོད་གནང་ད། ནས་ང་ཚོ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་དེ་ནི་བཙུགས་ག་དུས་དུས་ཉིས་སྟོང་བཅུ་དགུ་ལོ་རེད་དུས་བཙུགས་རེད་བ་ད་དེ་གི་བྱུང་རིམ་འདྲ་ཅིག་ཞུས་པ་ཡིན་ན་དང་པོ་ད་དེ་རེད་ད། ཉིས་སྟོང་བཅུ་དྲུག་ལོ་ལ་ང་རང་དུ་མེལ་བོན་ལ་འབྱོར། དེ་ནས་ད་དམིགས་བསལ་གྱི་བོད་རིགས་མཐུན་ཚོགས་མ་གཞི་ང་ཚོ་ན་གཞོན་གྱི་དམིགས་བསལ་གྱི་ཚོགས་པ་དེ་འདྲ་མེད་དུས་ཙམ་པ་ལ་ད་སོ་སོ་གི་སློབ་སྦྱོང་ཆ་ནས་རེད་ཅེས་སྐད་ཆ་འདྲི་ས་དང་གཅིག་མཐོ་སློབ་ཁང་ལ་ཡར་དུས་ད་འཛུལ་ཡས་ལ་དུས་ཤིང་མང་པོ་ཅིག་ཉམས་མྱོང་དང་དེ་འདྲ་མེད་དུས་ཙམ་པ་ལ་ནི་སྐད་ཆ་འདྲི་ས་མེད་རོ། སོ་སོའི་དཀའ་ངལ་དེ་འདྲའི་ཅིག་རབ་དང་རིམ་པ་འཕྲད་དུས་ཙམ་པ་ལ། འདི་འདྲའི་ཅིག་ཚོགས་པ་གཅིག་ནི་དགོས་པའི་གལ་ཆེན་པོ་འདྲ་ཞིག་མཐོང་བྱས་རོ། ནི་འདི་འདྲ་ཅིག་ངས་བིག་ཐོ་རི་ཡ་ནང་ཚོགས་པ་དུ་སྐྱེལ་འཕྲིའི་རྒྱུ་ནི་ཕྱི་འཇུས་དུ་བཙུགས་དགོས་དེ་ཡིན་ཏེ་ད་དེ་དུས་ཡང་སོ་སོ་ལ་ཉམས་མྱོང་དང་འདི་འདྲའི་ཆ་ནས་མེད་དུས་ཙམ་པ་ལ་ནི་ཤུ་ཤུ་ལམ་ལྷོང་བྱུང་ཡོད་མ་རེད། ནི་ད་ཉིས་སྟོང་བཅུ་དགུ་ལོ་ལ་ང་རང་འདི་ད་ལྟ་ནི་ལས་འགུལ་ད་ང་ཚོས་འདི་ཡོད་རེད་ཞུ་གཏུག་ལས་འགུལ་འདི་ལ་ང་ཚོ་ང་མཉམ་ཞུགས་བྱེད་གོ་སྐབས་བྱུང་སོང་རོ། དེ་དུས་གཞོན་སྐྱེས་མང་པོ་ཞིག་སླེབས་ཤག་ནི་ང་ཚོས་འདི་ལས་འགུལ་འདི་ཚར་ནས་ནི་ངས་དུས་ཕྱིས་དམིགས་བསལ་གྱི་ད་སྔོན་མ་ནས་བསམ་གྱི་ཡོད་རོ་ང་ཚོས་ད་དམིགས་བསལ་གྱི་གཞོན་སྐྱེས་ཚོས་གཞོན་སྐྱེས་ཀྱི་ངོས་ནས་ཚོགས་པ་ཅིག་དགོས་ཡ་གལ་ཆེན་པོ་ཅིག་འདུག་དེ་འདྲ་བསམ་བྱས་ང་ཚོས་ད་ནི་གཞོན་སྐྱེས་ཁ་ཤས་ཀྱི་དུས་སུ་གྲོས་བསྡུར་བྱེད་ནུས་ཅིག་གོ་སྐབས་བྱུང་སོང་ད་ངས་དུས་སུ་གྲོས་བསྡུར་བྱས་ནི་ང་ཚོས་ཚོགས་པ་དེ་འདྲ་ཅིག་དགོས་ཡ་འདུག་མ་འོངས་པ་ནི་ཆབ་སྲིད་ཀྱི་ཆ་ནས་རེད་ད་གང་ནས་བཤད་ངེས་ད་གཞོན་སྐྱེས་ནང་ལོགས་ཡར་མར་རོགས་པ་བྱེད་རེས་དེ་འདྲས་ཅིག་དམིགས་བསལ་ཅིག་ང་ཚོས་ཅིག་དམིགས་ཡུལ་ཅིག་བཟུང་བྱས་ནི་ཚོགས་པ་ཅིག་ད་དགོས་ཡ་གལ་ཆེན་པོ་འདུག་བསམ་བྱས་ང་ཚོ་ཨོ་སི་ཁྲུ་ལི་ཡ་དང་ད་ནས་བཤད་ཨོ་སི་ཁྲུ་ལི་ཡ་ནས་ས་གནས་མང་པོ་ཅིག་ཡོད་རེད་དེའི་ནང་ལ་ཡོད་པའི་གཞོན་སྐྱེས་མང་པོ་ཅིག་ཡོད་རེད་བ་དེ་ཚང་མ་ང་ཚོ་ཁ་ཤས་ཀྱིས་དུས་སུ་གྲོས་བསྡུར་བྱེད་བྱས་ནས་ང་ཚོ་དུས་སུ་ཚོགས་ན་ཡག་པོ་འདུག་བསམ་བྱས་ནས། དེ་ཞུ་གཏུག་ལས་འགུལ་ཚར་བ་དང་ཟླ་བ་གཅིག་ནང་ལ་ང་ཚོ་ནི་ཚོགས་པ་དུས་སུ་ཕྱིན་ང་ཚོ་གིས་ད་དུས་སུ་བཙུགས་པ་འདྲ་རེད་ད་དམིགས་བསལ་གྱིས་ད་ད་ལྟའི་ཆ་ལ་ང་ཚོ་གི་དམིགས་བསལ་གྱིས་ད་ཚོགས་པའི་དམིགས་ཡུལ་དེ་ང་ཚོ་མདོར་བསྡུས་འདྲ་ཅིག་དུས་སུ་ཕྱིན་ནས་བྱས་བཞག་ཡོད་མ་གཞི་དམིགས་བསལ་གྱིས་ད་ང་ཚོ་གི་རྒྱ་ཆེན་པོ་ད་ད་དེ་འདྲས་ཡོད་མ་རེད་ཞུ་ཡིན། ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་འདི་གིས་མ་འོངས་པ་ལ་ཡང་བོད་པའི་སྤྱི་ཚོགས་དང་ནི་བོད་ཀྱི་རྩ་དོན་ལ་ཡང་ཕན་ཐོགས་འདྲ་པོ་ག་འདྲ་འདྲ་པོ་ཅིག་ཆགས་ཀྱི་རེད་དགོངས་ཀྱི་ཡོད་ན། འོ་དེ་ད་ད་ང་ཚོའི་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་དེ་ནི་མ་འོངས་པར་བོད་པའི་སྤྱི་ཚོགས་དང་ནི་བོད་ཀྱི་རྩ་དོན་ཐོག་ལ་ཡང་ན་ཕན་ཐོགས་ག་འདྲ་ཡོད་ཅིག་ག་དེ་ཞུས་པ་ཡིན་ན། དེ་དེ་དེ་འདྲའི་རུ་ཆགས་དེ་ཡོད་ད་གནས་སྐབས་ང་ཚོས་ད་ལྟ་ད་ཚོགས་པ་དེ་བཙུགས་ཚར་དུས་ཙམ་པ་ང་ཚོ་དམིགས་བསལ་གྱི་དམིགས་ཡུལ་ཆེན་པོ་ཆེན་པོ་དེ་འདྲ་བྱེད་ཀྱི་ཡིན་དེ་འདྲ་བྱེད་ཀྱི་ཡིན། ད་དེ་ཡོད་མ་རེད་དེ་ལས་ཡིན་ནའང་ད་ང་ཚོ་གི་ཆུང་ས་ནས་ང་ཚོ་དམིགས་ཡུལ་བཟུང་བྱས་ད་གཙོ་བོ་དེ་ང་ཚོ་དེ་རེད་ད། ང་ཚོས་ད་ལྟ་ད་ལྟ་ད་ལྟ་གི་གཞོན་སྐྱེས་དུས་སུ་ད་ག་རེ་ལབ་ང་ཚོ་བོད་པའི་གནས་ཚུལ་རེད་ལས་དོན་ཐོག་ལ་ག་རེ་ལབ་ང་ཚོ་དུས་སུ་ཅིག་ཁེངས་དེ་གི་ཡོད་རེད་ད་གཙོ་བོ་ང་ཚོ་དམིགས་ཡུལ་དེ་ག་རེ་ལབ་ན་ང་ཚོ་ད་ལྟ་ཨ་ནི་ཨོ་སི་ཁྲུ་ལི་ཡ་གི་སྤྱི་ཚོགས་ནང་ལ་ཡང་ང་ཚོ་འཚར་ལོངས་བྱུང་བཞིན་པའི་ན་གཞོན་ཅིག་ཡོད་རེད་ད་དེ་ཚོ་རེད་དེ་ཚོ་ང་ཚོ་གི་ཨ་ནི་བོད་པའི་སྤྱི་ཚོགས་ནང་ལ་ཡང་དོ་སྣང་སླེབ་ཡ་དང་རྩ་དོན་ལ་ཡང་དུ་སུ་དོ་སྣང་སླེབ་ཡ་དང་དེ་ཚོ་མང་ཙམ་ཅིག་དུ་སུ་མཉམ་ཞུགས་བྱེད་ཐུབ་ཡས་རེད། དེའི་རྒྱུ་མཚན་གཙོ་བོ་རུ་གཅིག་རེད། དེ་ནང་བཞིན་གྱི་ད་ང་ཚོའི་ལས་འགུལ་འགྲོ་ཡོད་ནའི་ད་ད་ད། སྤྱི་བཏང་གི་རྩ་བའི་བོད་རིགས་མཐུན་ཚོགས་ཁག་གི་འདུ་བྱེད་དེ་ཡོད་རེད་བ། ཨོ་སྟྲེ་ལི་ཡའི་བོད་རིགས་མཐུན་ཚོགས་ཁག་གི། ད་དེ་མ་ཡིན་པའི་ང་ཚོའི་ཆུང་ས་ང་རང་ཚོའི་གི་ལས་འགུལ་སྤེལ་ཁག་ཅིག་ཡོད་ར། ད་དཔེར་ན་ཆ་བཞག་ཉེ་ཆར་ད་ད། Resist China ལབ་ནི་ང་ཚོའི་གི་ད་ད། དེ་ནི་འདུས་ཅིག་གོ་སྒྲིག་ཅིག་གྲངས་ཉུང་མི་རིགས་ཁག་གི་འདུས་གོ་སྒྲིག་ཅིག་བྱས་ཡོད་རེད། དེ་ནང་ལ་འདུས་ང་ཚོའི་ད་ཚོགས་འདུ་ཁག་རེད་འདུས་བོད་པའི་མིང་གི་འདུས་མཉམ་ཞུགས་བྱེད་ཡའི་གོ་སྐབས་ཅིག་བྱུང་སོང་ར།

དེ་ལ་བརྟེན་ཕྱིར་ང་ཚོས་དེའི་ཐོག་ནས་ད་ཅིག་ང་ཚོའི་རྩ་དོན་ལ་ཅིག་ཕན་བརྒྱ་ཆ་བརྒྱ་དུ་ཐོགས་ཐུབ་ཀྱི་རེད་འགྲོ་དྲན་གྱི་འདུག། ད་ལྟའི་ཆར་ཡང་ཨ་ནེ་ཚོགས་མི་ལབ་ནའང་འདྲ་ཨ་ནེ་མཐུན་ཚོགས་འདི་གི་ལས་འགུལ་ནང་ལ་མཉམ་ཞུགས་བྱེད་མཁན་ན་གཞོན་ག་ཚོད་ཅིག་ཡོད་རེད། ཨ་ནེ་ཚོགས་པ་གཞན་པ་ནང་བཞིན་ཚོགས་མི་དང་རྒྱུན་ལས་དེ་འདྲས་ཡོད་རེད་བས། ཨ་ནེ་མ་འོངས་པར་དེ་འདྲ་གི་འཆར་གཞི་ཡོད་ན་མེད་ན། ད་ལྟའི་ཆར་ང་ཚོ་ཚོགས་མི་ལབ་ནའང་འདྲ་ང་ཚོའི་མི་ཚོགས་གཙོ་ཚོགས་གཞོན་ལབ་ནི་དམིགས་བསལ་གྱི་དེ་འདྲས་གང་ཡང་ཡོད་མ་རེད། དེར་བརྟེན་ད་ང་ཚོའི་དུས་ངོས་ང་ཚོ་འཆར་གཞི་དེ་རེད་ད་ང་ཚོ་གི་མི་ཁ་ཤས་ཅིག་གིས་འདུས་ད་ལྟ་གནས་སྐབས་རིང་ང་ཚོ་འགན་འཁྱེར་དེ་ཡོད་རེད།

ད་ལྟ་ཨོ་སི་ཁྲུ་ལི་ཡ་ནང་ཡོད་པའི་ས་གནས་ཕལ་ཆེ་བ་གི་གཞོན་སྐྱེས་ཁྲོད་ཀྱི་མང་པོ་ཅིག་དུ་སུ་ཡོད་རེད་ད་ལྔ་བཅུ་དྲུག་ཅུ་ད་ང་ཚོ་ཚོགས་པ་ནང་དམིགས་བསལ་གྱི་ད་ཚོགས་པ་འདི། ད་ཚོགས་གཙོ་ཚོགས་གཞོན་འདི་ལབ་ནི་དམིགས་བསལ་གྱི་ཡོད་མ་རེད་ནི། ད་ལྟ་ད་ལྟའི་ཆ་ལ་ང་ཚོ་མཉམ་ཞུགས་གནང་མཁན་ཧང་སང་ཡང་མང་པོ་ཡོད་རེད་ད་མ་འོངས་པ་ན་ང་ཚོས་འདིའི་ཚོགས་པ་འདི་ང་ཚོ་ཡང་དག་པ་ཅིག་གྲུབ་ན་ད་ད་ང་ཚོའི་ཚོགས་གཙོ་ཚོགས་གཞོན་འདི་ཅིག་ཚོགས་མི་ཅིག་ཏུ་བསྐོས་ཐུབ་པ་ཡིན་ན་བརྒྱ་ཆ་བརྒྱ་དེའི་ནང་ལ་དོ་སྣང་བྱེད་མཁན་ད་གཟོད་མང་དུ་འགྲོ་གི་རེད་བསམ་གི་འདུག་ར། ད་ལྟའི་ཆ་ལ་ད་གནས་སྟངས་དེ་འདྲའི་རེད་རོགས་གཅིག་རེ་ཞུ་ཡིན། ཉེ་ཡི་ཆ་ལ་ཡ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་ཀྱིས་ཨ་ནི་སྲིད་སྐྱོང་གི་འོས་མི་དེ་ཚོ་གདན་འདྲེན་ཞུས་ནས་དྲ་ཐོག་ལ་བགྲོ་གླེང་དེ་འདྲས་ཚོགས་འདུག་ཨ་ནི་ན་གཞོན་ཚོས་ཀྱི་དེ་ལ་མཉམ་ཞུགས་དང་དོ་སྣང་ག་ཚོད་ཙམ་ཞིག་སྤྲད་ཀྱི་འདུག་ཨ་ནི་སྲིད་སྐྱོང་གི་བགྲོ་གླེང་དེས་ན་གཞོན་ཚོ་ལ་ག་རེ་བྱས་ནས་གལ་ཆེན་པོ་ཆགས་ཀྱི་ཡོད་རེད་དགོངས་ཀྱི་ཡོད་ན། རེད་ཨ་ནི་ང་ཚོས་ད་ཉེ་ཆར་དུ་ང་ཚོ་གི་སྲིད་སྐྱོང་འོས་མི་ཚང་མ་མཉམ་དུ་ང་ཚོ་དམིགས་བསལ་གྱི་ཨ་ནི་ཨོ་སི་ཁྲི་ལི་ཡའི་ནང་གི་གནས་སྡོད་ཀྱི་ཨ་ནི་གཞོན་སྐྱེས་གཙོ་བོ་བརྩིས་ཀྱི་ང་ཚོ་སྡོད་བཞིན་ད་ཨ་ནི། བགྲོ་གླེང་དུས་སུ་གོ་སྒྲིག་བྱས་དང་བྱེད་བཞིན་པ་རེད་ད་ང་ཚོ་ཕལ་ཆེར་བགྲོ་གླེང་ད་དྲུག་དུས་ཚོགས་ཚར་རེད་པ་ད་ང་ཚོ་དེའི་ནང་ལ་ཧང་སང་གི་གཞོན་སྐྱེས་མང་པོ་འདུ་ར་མཉམ་ཞུགས་བྱེད་མཁན་དོ་སྣང་བྱེད་མཁན་ད་དེ་ནས་རེ་གཉིས་རེ་ཟུང་ཅིག་རེད་མ་གཞི་ཕལ་ཆེར་ང་ཚོ་དེའི་གཞོན་སྐྱེས་འགྲོ་གཅིག་ཆགས་དེ་ཡོད་རེད་ད་དེ་ང་ཚོས་མཚམས་མཚམས་ད་དུས་ཚོད་དང་དེ་དཔག་པའི་ནས་ཁོམ་པ་ཡོད་ན་དེ་ནང་མཉམ་ཞུགས་གནང་གི་འདུག་མཚམས་མཚམས་ང་ཚོ་དེ་ད་མི་ལྔ་བཅུ་དྲུག་ཅུ་དུས་འཛུལ་མཁན་འདུག་མཚམས་མཚམས་ཉི་ཤུ་སུམ་ཅུ་ད་དེ་ང་ཚོ་གི་མི་ག་ཚོད་ཁོམ་པ། དཔག་པའི་དུས་ཚོད་འདི་རྐྱེན་པས་ནི་དུས་མི་དུས་མང་ཉུང་ཤོར་དགོས་ནི་ཧང་སང་ཡང་མང་པོ་འདུག་ང་ཚོ་མཉམ་ཞུགས་གནང་མཁན་རུ། ད་གཙོ་བོ་ང་ཚོ་འདི་ནས་མཉམ་ཞུགས་ག་ལ་འོག་རེད་ད་བགྲོ་གླེང་འདི་བྱེད་དགོས་པའི་རྒྱུ་མཚན་རུ་ཨ་ནི་ཅིག་དམིགས་བསལ་ག་རེ་ཡིན་ཞུས་པ་ཡིན་ན་ད་དེ་རེད་གཙོ་བོ་ང་ཚོ་གི་ད་ང་ཚོ་གཞོན་སྐྱེས་ཚོ་རེད་དམིགས་བསལ་གྱི་དེ་ཚོ་ནི་གཞན་གྱི་ཤུགས་རྐྱེན་དང་ནུས་ཤུགས་མ་ཡིན་པར་རུ་སོ་སོའི་ངོས་ནས་ནི་ད་ལྟ་འོས་མི་ལང་མཁན་ཁོ་རང་ཚོ་གི་འཆར་གཞི་རེད་ནི་ལས་གཞི།

ད་ལྟ་གི་བགྲོ་གླེང་ཅིག་ཡོད་རེད་བ། དེ་གོ་སྒྲིག་ཅིག་བྱས་པ་ཡིན་ཞུ་ཡིན། སྲིད་སྐྱོང་གི་འོས་མི་དེ་ཚོ་ཡི་བགྲོ་གླེང་མ་ཡིན་པའི་ཡ་ནས་དེ་སྔ་ལས་འགུལ་དེ་འདྲས་ག་རེ་ག་རེ་སྤེལ་ཡོད་རེད། ཡང་མ་འོངས་པར་ཡ་ལས་འགུལ་དག་ནི་ལྷག་པར་དུ། ན་གཞོན་དང་འབྲེལ་བའི་ལས་འགུལ་གཞན་པ་དེ་འདྲས་སྤེལ་རྒྱུ་ཡི་འཆར་གཞི་དེ་འདྲས་གང་ཡོད་ན་མེད་ན།
ཨ་ནི་ད་ལྟ་ང་ཚོ་འདིར་སྲིད་སྐྱོང་འོས་མི་གི་ད་ལྟའི་བགྲོ་གླེང་གི་མ་ཡིན་པར་དེ་སྔོན་ང་ཚོ་ད་ལས་འགུལ་ཆུང་ཆུང་གཉིས་ཙམ་ཞིག་སྤེལ་ཡ་གོ་སྐབས་བྱུང་སོང་བ། གཅིག་དེ་འདི་རེད་ད་ནང་ང་ཚོའི། པཎ་ཆེན་རིན་པོ་ཆེ་འཁྲུངས་སྐར་ཉིན་མོ་ལ་ང་ཚོས་ཡ་ནས་ས་གནས་ཆེ་ཁག་གི་གྲོས་ཚོགས་འཐུས་མི་ཁག་ལ་ང་ཚོས་དུས་ཨ་མདའ་ཞུ་དུས་སི་ནས་མི་དུས་དུས་སི་ཡི་གེ་ཅིག་ཕུལ་ཡོད་རེད། ཞུ་ཡིག་འདི་ནང་ལ་ང་ཚོས་ཡ་ནས་པཎ་ཆེན་རིན་པོ་ཆེ་རྒྱ་ནག་གིས་བཙན་ཁྲིད་བྱས་པའི་སྐོར་དང་པཎ་ཆེན་རིན་པོ་ཆེ་ནི་གློད་གྲོལ་གཏང་དགོས་བའི་སྐོར་ལ་ང་ཚོས་དུ་སི་ནས་ཡི་གེ་ཅིག་བྲིས་ཡོད་རེད་བ་དེ་གཅིག་རེད། གཉིས་ནི་ད་ཉེ་ཆར་ང་ཚོ་ད་ལྟ་ལས་འགུལ་ཤུགས་ཆེན་པོ་ཞིག་འགྲོ་རེད་ད་ནང་ནི་ཨ། Resist China ལབ་མཁན་རེད་བ། དེའི་ནང་ང་ཚོའི་འདི་འདྲ་ཚོང་དུས་རེད་དང་གྲངས་ཉུང་མི་རིགས་ཉེས་པ་འདུག་སའི་གོ་སྐབས་བྱུང་སོང་ང་རང་ཚོའི་བོད་པའི་མིང་ཁྱེར་ཅིག། དེ་ཙམ་མ་ཡིན་པར་ང་ཚོ་འདི་འདྲ་ཨ་ནི་དྲ་ཐོག་རྒྱུན་འདི་རེད་དེ་ནང་བཞིན་ཡ་ནས Sydney འགྲོ་ན་ང་ཚོ་གཞོན་སྐྱེས་གཉིས་སུ་གཅིག་འདུག་ས་འདྲ་ནི། མཉམ་ཞུགས་བྱེད་ཀྱི་འདུག་གོ་སྐབས་བྱུང་ཡོད་རེད་ལས་འགུལ་ནང་ལ་ད་དེ་རེད། ད་དེ་མ་ཡིན་པར་ང་ཚོ་ད་ལྟ་ཨ་ནི།

པས་ཀྱི་བེད་སྤྱོད་ཞུ་གི་ཡིན། ད་ལྟའི་ཆར་ང་ཚོ་གི་མ་འོངས་པའི་ལས་འཆར་གང་གི་ད་བཤད་ཐུབ་ཀྱི་མ་རེད། འདི་ལྟར་ང་ཚོ་གི་རིམ་བཞིན་ང་ཚོ་ཚོགས་པ་འདི་ཆ་ཚང་ཞིག་གྲུབ་པ་ན་འདིས་ང་ཚོའི་ལས་འགུལ་ག་རེ་སྤེལ་གྱི་མེད་དེ་མ་འོངས་པར་ང་ཚོ་འདུ་སྲི་ནས་བེད་སྤྱོད་འདི་ཞུ་བའི་གོ་སྐབས་བྱུང་གི་རེད་བསམ་གྱི་འདུག། མཐའ་མ་དེ་ལ་ཡ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་ཀྱི་ངོས་ནས་ཞུ་འདོད་པ་དང་ནི། ལྷག་པར་དུ་ན་གཞོན་དེ་ཚོ་ལ་དམིགས་བསལ་བརྡ་ལན་དེ་འདྲ་གང་འདྲ་ཡོད།
ཨ་ནི་མཐའ་མ་འདི་ལ་ང་ཚོས་གོ་སྐབས་གནང་བ་འདི་ལ་ང་ཚོ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་མཉམ་དུ་འདིའི་བརྒྱུད་ནས་ང་ཚོ་གསལ་བཤད་ཅིག་བྱེད་རྒྱུ་ཁག་ཅིག་འདུག་རོ་འདི་ཞུས་པ་ན། ཉེ་ཆར་ཨ་ནི་འདི་བཀའ་འདྲི་ཞུ་མཁན་མང་པོ་དང་ང་ཚོ་ད་ལྟ་ཨ་ནི་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་དེ་ནི། བོད་ཀྱི་གཞོན་ནུ་ཚོགས་པ་མ་རེད་པ་ལབ་ནས་དེ་འདྲ་འདུག་ར་འདི་གསལ་བཤད་ཅིག་ཞུས་ན་བསམ་སོང་ར་འདི་འདི་རྩ་བ་ཉིད་ནས་མ་རེད་ཞུ་ཡིན་འདི་འདྲ་ང་ཚོའི་གཞོན་ནུ་ཚོགས་པ་རེད་བ་ཆ་བཞག་ན་ང་ཚོ་སྒྲིག་འཛུགས་ཅིག་ཆགས་བསྡད་ཡོད་རེད་དེ་མ་ཟད་ནི་ང་ཚོ་བོད་ཀྱི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ཞུ་ཡིན་ད་ལྟ་ང་ཚོ་ཨོ་གླིང་བོད་ཀྱི་ན་གཞོན་མཐུན་ཚོགས་དེ་ང་ཚོ་གཙོ་བོ་དེ་ནི་ཨོ་སི་ཁྲུ་ལི་ཡའི་ནང་ཡོད་པའི་ན་གཞོན་ད་ང་ཚོ་གི་གཞོན་སྐྱེས་ཚོ་ལ་དམིགས་སུ་བཀར་ཅིང་ནི་གཞོན་སྐྱེས་ནང་ཕན་ཚུན་ངོས་ད་སློབ་སྦྱོང་གི་ཆ་ནས་རེད་དེ་ནང་བཞིན་དཔལ་འབྱོར་གྱི་ད་དུ་ཆ་ནས་ཡར་མར་ནང་ཁུལ་རོགས་རམ་བྱེད་རྒྱུ་ད་གཙོ་བོ་དེ་ང་ཚོ་གི་ད་ང་ཚོ་གི་ནི་བོད་ཀྱི་རྩ་དོན།

ལ་བོད་རིགས་མཐུན་ཚོགས་མ་ཡིན་པའི་ཚོགས་པ་མང་པོ་ཞིག་རེད་དོ། སློབ་ཕྲུག་རང་དབང་ཚོགས་པ་རེད་དེ་ནང་བཞིན་གྱི་ཨ་ནི་ས་གནས་རང་གི་གཞོན་སྐྱེས་ཚོགས་པ་དེ་འདྲ་རེད་དེ་མ་ཟད་ནི་གཞོན་ནུ་ཚོགས་པ་རེད་མང་པོ་ཅིག་འདུག་ད་རེད་བ་ལས་འགུལ་རབ་དང་རིམ་པ་ཞིག་སྤེལ་བསྡད་ཀྱི་ཡོད་རོ། ད་ང་ཚོ་ཨོ་སི་ཁྲུ་ལི་ཡ་རུ་ཆ་བཞག་པ་ཡིན་ན་ད་སིཌ་ནི་ལ་ང་ཚོ་གཞོན་ནུ་ཚོགས་པ་ཡོད་རེད་དེ་མིན་ང་ཚོ་ས་གནས་ཁག་ལ་དུ་ད་ཚོགས་པ་གཞན་པ་ཡོད་མ་རེད་བོད་རིགས་མཐུན་ཚོགས་མ་ཞིག་དེ་འདྲ་སོང་ཙང་ད་ང་ཚོའི་གི། མ་འོངས་པར་ད་ད་ལྟ་བར་དུ་ང་ཚོས་དམིགས་བསལ་གྱི་ཨོ་སི་ཁྲུ་ལི་ཡར་ལས་འགུལ་ཆེན་པོ་འདི་འདྲ་གང་ཡང་སྤེལ་ཐུབ་ཀྱི་ཡོད་མ་རེད་ད་ང་ཚོས་ཀྱི་གཞོན་དུས་ལས་འགུལ་དེ་མ་གཞི་ང་ཚོས་རོ་ད་འདི་འདྲ་སོང་ཙང་མ་འོངས་པར་ང་ཚོས་རིམ་པས་ཕྱིན་ནས་ད་གཞོན་སྐྱེས་དེ་ཚོ་ང་ཚོས་ཀྱི་འདིའི་ནང་མཉམ་ཞུགས་གནང་ཅིང་ང་རང་ཚོའི་ངོས་ནས་གཞོན་དུས་ལས་འགུལ་ཁག་རེད་ད་ལས་འགུལ་ཅིག་ག་རེ་སྤེལ་འདུག་རོ་ང་ཚོའི་ངོས་ནས་མཉམ་དུ་དུས་སྤེལ་དེ་ཧང་སང་ཡང་གལ་ཆེན་པོ་མཐོང་གི་འདུག་རོ་དེ་འདྲ་སོང་ཙང་ད་འདིའི་བརྒྱུད་ནས་ཀྱི་རྣམ་པ་ཚོ་ལ་ཅིག་རེ་སྐུལ་འདྲ་བོ་ཅིག་ད་དྲན་གསོ་འདྲ་བོ་ཅིག་གི་ང་ཚོའི་ངོས་ནས་ང་རང་ཚོ་ལ་ལས་འགན་འདི་འདྲའི་ཅིག་ཡོད་པ་ད་ང་ཚོའི་ངོས་ནས་ཅིག་བྱེད་དགོས་དེ་གལ་ཆེན་པོ་ཅིག། ཐུག་དགོས་འདུག་ཞུ་ཡས་འདི་འདྲ་སོང་ཙང་ཨ་ནི་གལ་སྲིད་དངོས་གནས་ཚོགས་པ་དེ་ཡང་ད་དུང་མང་བ་མཁྱེན་འདོད་དང་ཨ་ནི་དེ་ནང་མཉམ་ཞུགས་གནང་འདོད་དེ་འདྲ་ཡོད་པ་ཡིན་ན་ཨ་ནི་ང་ལ་འདུག་སེ་འབྲེལ་བ་བྱས་ན་འགྲིག་གི་འདུག་རེད་བ་བྱས་ནི་ངའི་ཁ་པར་དང་འདི་ན་སྤྲད་བཞག་ཡིན་ཁྱེད་རང་ཚོ་ང་ལ་འདུག་སེ་འབྲེལ་བ་བྱས་ན་འགྲིག་ས་རེད་ཨ་ནི་དགའ་བསུ་ཡོད་ཞུ་ཡས་ཐུགས་རྗེ་ཆེ། ལགས་སོ་མགོན་པོ་བཀྲ་ཤིས་ལགས་ངས་དུས་ཚོད་བཏོན་བྱས་ཨ་ནི་བཅར་འདྲི་ལན་འདེབས་གནང་བ་ཐུགས་རྗེ་ཆེ། རྣམ་པ་ཚོས་བཅར་འདྲི་གི་ལེ་ཚན་དེ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།